ད་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ལེ་ཚན་འདིའི་ནང། འཇིག་རྟེན་མགོན་པོ་བསླུ་བ་མེད་པ་འདི་ཕྱི་གཉིས་ཀྱི་ཡང་དག་པའི་སྐྱབས་གནས་སྲིད་ཞིའི་གཙུག་རྒྱན་བླ་ན་མ་མཆིས་པ ྋགོང་ས་ལྷ་མིའི་རྣམ་འདྲེན། འཇིག་རྟེན་སྤྱི་དང་ཡང་སྒོས་བོད་གངས་ཅན་ལྗོངས་ཀྱི་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་མི་ཡི་རྣམ་པར་སྤྲུལ་བ་མགོན་པོ་གང་ཉིད་ཀྱི་འཁྲུངས་སྐར་སྐལ་བཟང་དགའ་སྟོན་གྱི་ཉིན་མོར། ཉིད་ཀྱི་སྐུ་གསུང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་ཅིང་སྐུའི་འཕྲོད་བཞེས་ཡར་ངོའི་ཟླ་བཞིན་འཕེལ་བ་དང་མི་འགྱུར་སྐུ་ཚེ་བརྟན་པ་རྡོ་རྗེའི་དབྱིངས་སུ་གནས་པའི་འཚམས་འདྲི་དང། ཐེངས་འདིའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ལེ་ཚན་འདི་བཞིན་མགོན་པོ་མཆོག་གི་འཁྲུངས་སྐར་ལ་ཆེད་དུ་དམིགས་པ་ཞིག་ཡིན་པས་མེ་ཏོག་ཆུང་ཡང་མཆོད་པའི་རྒྱན་ཞེས་པའི་དཔེར་སོང་བའི་སྨོན་འདུན་དང་བཅས། སློབ་མ་ཁག་ཅིག་གིས་རང་ཉིད་ཀྱི་འཇོན་ནུས་ལ་དཔག་པའི་དམ་བཅའ་དང་འཚམས་འདྲིའི་ལེ་ཚན་གསན་པ་ཞུ།

དེ་རིང་ངས་གོང་ས་མཆོག་གི་ཕྲུ་གུར་ལོ་ན་རྒན་གཞོན་ཚང་མར་འཚམས་པའི་བསླབ་བྱ་ཟེར་བ་དེ་སློབ་རྒྱུ་ཡིན། གོང་ས་མཆོག་གི་ཕྲུ་གུར་ལོ་ན་རྒན་གཞོན་ཚང་མར་འཚམས་པའི་བསླབ་བྱ། ག་དུས་ཡིན་ན་ཡང་སེམས་པ་བཟང་པོ་བྱེད་དགོས། འདི་ནི་དུས་རྒྱུན་དུ་བྱེད་ཐུབ་པ་ཞིག་རེད། ཁྱེད་རང་གིས་ནོར་འཁྲུལ་ཞིག་བཟོས་པ་ཡོད་པ་ཤེས་ཚེ་འཕྲལ་དུ་ཡོ་བསྲང་བྱ་དགོས། མི་དབུལ་པོའམ་ཕྱུག་པོ་ཤེས་ཡོན་ཅན་ནམ་ཡིག་རྨོངས་པ། ཆོས་དད་ཅན་ནམ། ཆོས་དད་ཅན་ནམ་ཆོས་དད་མེད་མཁན། སྐྱེས་པ་ཕོའམ་མོ་ཤ་རྡོ་དཀར་པོའམ་ནག་པོ་རྒྱ་སྨུག་ཡིན་པ་སུ་འདྲ་ཞིག་ཡིན་རུང་ང་ཚོ་ཚང་མ་གཅིག་པ་རེད། ང་ཚོ་ཚང་མ་ལུས་ཀྱི་ཆགས་སྟངས་དང་མྱོང་ཚོར་སེམས་ཚོར་བཅས་ཀྱི་ཆ་ནས་གཅིག་མཚུངས་རེད། གལ་ཏེ་ཕན་ཚུན་གཅིག་གིས་གཅིག་ལ་རེ་འདུན་བྱེད་པ་ལས་ལྷག་པའི་ལྷད་མེད་ཀྱི་བརྩེ་བ་ཡོད་ན། དེ་ལྟ་བུའི་འབྲེལ་ལམ་ནི་ཡག་ཤོས་ཡིན། གང་ཡང་མིན་ན་སྡོད་མི་ཐུབ་པ་མེད་པའི་བསླབ་བསམ་བློའི་འཁྱེར་སོ་དེ་ངས་ཕྲུ་གུ་ནས་སྦྱངས་པ་ཡིན། བྱུང་རྐྱེན་གཅིག་ཕྱོགས་ཐམས་ཅད་ནས་སྐྱོན་ཡིན་པ་དཀོན་པོ་མ་ཟད་ཧ་ལམ་ཡོང་མི་སྲིད་པ་རེད། ཚུར་གནོད་པ་སྐྱེལ་བ་དེ་ལ་ང་ཚོས་ཕར་འཁོན་ལན་སློག་ན་ལེགས་ཉེས་མི་ཤེས་པའི་ལོང་བ་རང་རེད། ཐོག་མར་འགྲོ་སྟངས་འགྲོ་ལུགས་དེ་ཡག་པོ་ཤེས་ན་གནད་ལ་འཁེལ་བའི་ཐོག་ནས་སོ་སོའི་ནུས་པ་འདོན་ཐུབ། ང་ཚོའི་མི་རབས་གོང་མ་ནས་ཐོབ་པའི་འཛམ་གླིང་འདི་ལས་བཟང་བ་བསྐྲུན་མ་ཐུབ་ཀྱང། དེ་སྔ་གང་ཡོད་པ་དེ་ཉིད་གཅེས་ཉར་གྱིས་རྩིས་སྤྲོད་བྱ་རྒྱུ་ང་ཚོའི་ལས་འགན་རེད། བདེ་སྐྱིད་དེ་ང་ཚོས་རྟག་པར་རེ་བ་བྱེད་ས་ནས་ཡོང་གི་མེད། སྐབས་རེ་ང་ཚོས་རེ་བ་དེ་ཙམ་མི་བྱེད་ནས་ཀྱང་ཡོང་གི་ཡོད། ཉིན་ལྟར་ཞོགས་པ་ཡར་ལངས་སྐབས་བསམ་བློ་འདི་ལྟར་གཏོང་དགོས། དེ་རིང་ང་གསོན་པོ་ཡིན་པར་གསོན་པོ་གནས་པ་འདི་བསོད་ནམས་ཆེན་པོ་ཡིན། ང་ལ་རྩ་ཆེ་བའི་མི་ལུས་རིན་ཆེན་འདི་ཡོད། ངས་འདི་ཆུད་ཟོས་སུ་གཏོང་མཁན་མིན། ངས་གཞན་ཕན་གྱི་བསམ་བློ་ཡོད་པ་བྱེད་མཁན་ཡིན། ངས་ཁོང་ཁྲོ་ལངས་མཁན་མིན། གཞན་ལ་ངན་སེམས་ཀྱང་བཅང་མཁན་མིན། ངས་གང་ཐུབ་ཅི་ཐུབ་ཀྱིས་གཞན་ལ་ཕན་ཐོགས་ཡོད་པ་བྱེད་མཁན་ཡིན། ཐུགས་རྗེ་གནང། གོང་ས་མཆོག་གི་འཁྲུངས་སྐར་ལ་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། ལྷན་རྒྱས་སྐུ་ཁམས་བཟང།

and the beloved global icon of peace and compassion, Tenzin Gyatso, is turning 87 today. So, like the millions of followers out there, I too wish you a very happy birthday. May you live eons and eons so that you can guide us, so that you can show us the path to enlightenment. So, on the very outset, we have a small informal quiz

So we are going to have a short informal quiz, which is a competition. I am here with some kind of a question, so I hope you have the answers. And if you have any questions to discuss, you can also come up with your own question. So is it all right now?
Yes.
Yes. Okay, so without further ado, let us start. So my first question to you is, where was His Holiness the 14th Dalai Lama born?
In Amdo, Takse.
In Amdo, yes? You yeah. all agree? Yes. Okay, yes. So he was born in Amdo, uh, Okay, that's good. My next question is Do you know the childhood name of His Holiness the Dalai Lama? What is the. You can have a discussion and say childhood.
Yeah, yeah.
Is it? Are you yes, sure? Yes, yes. yes. So the childhood name is Lamutundum. Very good. Okay. Yes. The next question is we know that His Holiness has got two teachers. Yeah. Okay. So you don't have to name both the teacher. I want you to come up with one teacher's name. Discuss. Have a discussion. Ling Rinpoche. Any other?
Ling Rinpoche.
Ling Rinpoche. Okay. Ling Rinpoche. And the other uh, hmm. teacher is hmm. Tijang mm. Rinpoche, not Lingyu Rinpoche. Okay? Yes. Good try. Now, the next one is just a general knowledge about His Holiness. We, as a human being, we have got favorite food on fruit, color, like this. Now,

Before 1959. Before 1959. In oh, 1959, yeah. he had to come to mm. India. Yes. But before that, did he ever visit India? Yeah, you might have seen in the exhibition last year. You remember which year? Yes.
I think. And that was the 2500 anniversary of Lord Buddha, I think.
Ah, yeah. Oh, the parliament.
1957.
77. Oh, yeah.
Okay, so you must have seen in the exhibition. Yes, okay, yes, yes. it was 1957. When he visited India during that time, Tibet was independent. Yes. Next time he visited India in 1959, that time as a refugee. So these are the two things. Okay, yes. Now,

my land and my people? Yes. Okay, so on that thing, I'm going to ask one more question. Hmm. Can you name the autobiography of His Holiness? That book is very popular. We have that book as a textbook also. Yes. So that is the autobiography of His Holiness. Can you name that book?

okay, he dissolved, devolved all his political power. He gave yes. up, isn't it? Yes. He gave it to the elected Sitong.
Yes. So, do you remember when was it?
2011.
2011. 2011. Okay, yeah. yes, yes, it's a very important uh, year in the history of Tibet where yes. His Holiness gave all his political power and he focused more on spiritual side. Okay, yes. Uh, now there are two popular films based on His Holiness. So before you give me the name, you just discuss two famous film, okay, which was screened almost all over the world and this one of the movies will also be screened uh, on His Holiness' birthday. Uh, that is 6 July mm. in the school auditorium. Okay, yes. So yes. first discuss two important film.

In mm.
His presence. Uh, the second one is Kundun. Kundun oh, means yeah, yeah. in his presence. Yes, so seven years in Tibet yes. and, and Kundun. Yeah. These are the two uh, full fledged movies based on His Holiness life. Okay, yes. so one of the films will be screened in the school. Okay, mm. yes, as one of the programs. Uh, okay, so I want you to what should I say? Go through few years back when His Holiness was celebrating his birthday. Mm-hmm. He said that his best birthday gift is dash. So have a oh, discussion. Yes, my best birthday gift is he just requested all the people. I don't need big and what you I say, trendy birthday gift. What is his best birthday gift?
Gift, gift, yeah. gift, gift, birthday gift. We give birthday gift, isn't it? So his holiness said, I don't need big and large gift. Mm. All I want you to give me on my birthday is try to be um, kind. kind. Okay, whenever you feel sad, try yes. to remember my face like yeah. this. So yes. with this, I've finished with all the questions. Uh, if I left with some important question, you can also what should is cover up any mm. question, important question

Okay. Yes and no. How Otherwise, we are going to conclude this. Okay, I think uh, we have discussed Arnold all the important question based on His Holiness life. Okay, yes. so I'm uh, I'm going to stop here. So thank you very much for taking part in this quiz. I'm thank sure you. you. have enjoyed as yes. much as I've enjoyed in collecting all the questions. So thank you very much.

ཡང་མཚམས་འདིར་དགེ་ལས་ཁག་ཅིག་ནས་རང་ཉིད་ཀྱི་ནུས་སྟོབས་ལ་དཔག་པའི་དམ་བཅའ་དང་འཚམས་འདྲིའི་ལེ་ཚན་གསན་པ་ཞུ།

བྱུང་བའི་གཞི་རྩ་གཙོ་བོ་དེ་ཡིན། གཉིས་པ། ངོས་རང་ཆོས་པ་ཞིག་ཡིན་པའི་ཆ་ནས་ཆོས་ལུགས་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་གཏོང་རྒྱུ་དེ་ཡིན་ཞིང་ཆོས་ལུགས་འདྲ་མིན་ལ་ལྟ་བ་ལྟ་གྲུབ་འདྲ་མིན་ཡོད་ཀྱང་བྱམས་པ་དང་བརྩེ་བ་བཟོད་སྒོམ་ཆོག་ཤེས་ཚུལ་ཁྲིམས་བཅས་ཀྱི་བསླབ་བྱ་སོགས་ཉམས་སུ་ལེན་པར་ཆོས་ལུགས་ཚང་མར་གཅིག་མཚུངས་ཡིན་པར་མ་ཟད། མི་ཚེ་བདེ་སྐྱིད་ཀྱི་ལམ་དུ་འཁྲིད་པའི་ནུས་པའང་གཅིག་མཚུངས་ཡིན་པར་འདོད། གསུམ་པ། ངོས་རང་བོད་མི་ཞིག་ཡིན་པ་དང་ཏཱ་ལའི་བླ་མའི་མཚན་གནས་ཡོད་པ། ལྷག་པར་དུ་བོད་ཕྱི་ནང་དུ་ཡོད་པའི་བོད་མི་སེར་སྐྱ་ཡོངས་ཀྱིས་ཡིད་ཆེས་བློ་གཏད་ཆེན་པོ་བྱེད་བཞིན་ཡོད་པའི་ཆ་ནས། བོད་ཀྱི་སྐད་ཡིག་དང་རིག་གཞུང། ཁོར་ཡུག་བཅས་ལ་སེམས་ཁུར་བཙན་འོག་ལ་གནས་པའི་བོད་མི་ཚོའི་རང་དབང་གི་མགྲིན་ཚབ་པ་ཞིག་བྱེད་རྒྱུ་དེའང་ངོས་ཀྱི་འགན་ཁུར་ཡིན། བཞི་པ། ངོས་རང་རྒྱ་གར་གནའ་རབས་ཀྱི་རིག་གཞུང་གི་རྗེས་འབྲངས་པ་ཞིག་ཡིན་པའི་ཆ་ནས་རྒྱ་གར་གྱི་གནའ་བོའི་སེམས་ཁམས་རིག་པ་དང། ཚད་མའི་རྣམ་གཞག། ལྟ་གྲུབ་དང་འབྲེལ་བའི་སྒོམ་སྒྲུབ། ཆོས་ལུགས་དང་མ་འབྲེལ་བའི་སྤྱོད་བཟང་བཅས་དེང་གི་ཤེས་ཡོན་ལམ་ལུགས་དང་མཉམ་འདྲེས་ཀྱིས་རྒྱ་གར་ནང་བསྐྱར་གསོ་བྱས་ཏེ་བྱམས་བརྩེ་ལྡན་པའི་འཛམ་གླིང་ཞིག་འཛུགས་སྐྲུན་བྱེད་རྒྱུ། ཐུགས་རྗེ་གནང། ཚང་མ་ལ་བཀྲ་ཤིས་བདེ་ལེགས། ངའི་མིང་དོན་གྲུབ་ཚེ་རིང་ཡིན། ང་བོད་ཁྱིམ་སྤྱི་ཁྱབ་ཡིག་ཚང་ནང་རྩིས་པའི་ལས་འགན་ཐོག་ཨ་ནི་ལས་ཀ་བྱེད་བཞིན་པ་ཡིན།

མཛད་པ་འཕྲིན་ལས་དེ་འཛམ་གླིང་སྤྱི་ལ་འོད་ཟེར་ཁྱབ་པ་ལྟ་བུ་ཁྱབ་པ་ཞིག་དང་ད་ག་ནང་བཞིན་བོད་ཀྱི་བདེན་མཐའ་མྱུར་དུ་གསལ་བྱས་ཕོ་བྲང་པོ་ཏཱ་ལ་ལ་གང་མགྱོགས་ཅིག་གདན་འདྲེན་ཞུ་བའི་ང་ལ་སྨོན་ལམ་ཡོད་ཨ་ནི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ཨ་ནི་ང་མི་སྒེར་གཅིག་གི་ངོས་ནས་ཡིན་པ་འདྲ་ཞིག་ན་ད་གོང་ས་མཆོག་ལ་ཕྱག་ཁ་ཡག་ཞུས་ཏེ་གོང་ས་མཆོག་གི་བཀའ་ག་རེ་གནང་བ་དེ་འདིའི་ཐོག་ལ་ཤར་བསྐྱོད་བྱེད་ཡས་དང་སོ་སོས་འགན་ག་རེ་འཁྲི་བ་དེ་རྒྱབ་སྐྱོན་གྱི་ལས་ཀ་མ་ཡིན་པ་གང་ལྟར་དྲང་པོ་དྲང་བཞག་བྱས་ཡོད་རེད་བ།

དེ་འདྲ་སོང་ཙང་ཚང་མས ྋགོང་ས་མཆོག་གི་བཀའ་བསྒྲུབས་པས་སོ་སོའི་འགན་ག་རེ་འཁྲིས་པ་དེ་ལྷག་བསམ་རྣམ་དག་བྱས་ཏེ་ཁྱེད་ཕྱག་རྟགས་ཡག་ཤོས་ཤིག་རེད་བསམ་གྱི་འདུག་མཐའ་མ་དེ་ལ ྋགོང་ས་མཆོག་བཀྲ་ཤིས་བདེ་ལེགས། ཁྱེད་སྐུ་ཚེ་རིང་པོ་གནས་པར་ཤོག། ཨ་ནི་ཁྱེད་ཀྱི་མཛད་པ་འཕྲིན་ལས་དེ་འཛམ་གླིང་སྤྱི་ལ་འོད་ཟེར་ཁྱབ་པ་ལྟ་བུ་ཁྱབ་པ་དང། ཨ་ནི་བོད་ཀྱི་བདེན་མཐའ་མྱུར་དུ་གསལ་ནས་ཕོ་བྲང་པོ་ཏ་ལ་ལ་གང་མགྱོགས་ཅིག་གདན་འདྲེན་ཞུ་བའི་སྨོན་འདུན་ཡོད། ཐུགས་རྗེ་ཆེ།

ཁྱེད་རང་ལ་ཇི་འདྲའི་བསམ་བློ་གཅིག་མ་སྐྱེས་པ་སྐྱེས་པ་བྱས་ཡོང་ཡ་ཅིག་དང་ཨ་ནི་སྐྱེས་པ་མི་ཉམས་པ་བྱས་ཡོང་ཡ་ཅིག། ཨ་ནི་ཡང་སྒོས་བྱང་ཆུབ་ཀྱི་སེམས་སྐོར་ཡ་དེ་ཚང་ཅིག་ཨ་ནི་མཁྱེན་བརྩེ་དང་ཐུགས་རྗེ་དེ་ལས་མེད་དེ་ཡིན་ན་ཡང་ད། སྐུའི་འཁྲུངས་སྐར་དེ་ལ་ཡ་དང་ཕྱག་རྟགས་ཀྱི་ཚུལ་དུ་བྱས་ནས་ཨ་ནི་དེ་ལ་ཡ་དོ་སྣང་གནང་ནས་ཨ་ནི་ཚང་མས་ག་ཚོད་ཐུབ་ཐུབ་བྱས།
ཨ་ནི་གནང་རོགས་གནང་ཟེར་ཞུ་ཡས་ཡིན་ཐུགས་རྗེ་ཆེ། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ལམ། ཆེས་ཆེར་གསལ་མཛད་གངས་ཅན་བསྟན་འགྲོའི་མགོན། ཕྱག་ན་པདྨོ་བསྟན་འཛིན་རྒྱ་མཚོ་ལ། གསོལ་བ་འདེབས་སོ་བཞེད་དོན་ལྷུན་གྲུབ་ཤོག། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཁྱད་པར་ཅན་འདིའི་ཉིན། ངས་འཛམ་གླིང་འདིའི་སྟེང་གི་འགྲོ་བ་མི་རིགས་ཐེར་འབུམ་བདུན་སྤྱི་དང། བྱེ་བྲག་ཏུ་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་བཏང་ང་ཚོས་དེ་རིང་གི་ཉིན་མོ་ཁྱད་པར་ཅན་འདི་ལོ་ལྟར་སྲུང་བརྩི་གནང་གི་ཡོད་རེད། ཡིན་པས་ཡིན་ནའི་ད་ང་རང་ངོས་ནས་སྲུང་བརྩི་གནང་སྟངས་དེ་ཅིག་གལ་ཆེན་པོ་ཞེ་པོ་ཞིག་མཐོང་བསྡད་ཀྱི་ཡོད། ྋགོང་ས་མཆོག་གི་རླབས་ཆེན་གྱི་བཀའ་སློབ་ལམ་སྟོན་རབ་དང་རིམ་པ་མང་པོ་ཞེ་པོ་ཅིག་བསྩལ་གནང་ཡོད་རེད། ད་ག་ནང་བཞིན་གྱི ྋགོང་ས་མཆོག་གི་ཐུགས་ཀྱི་དགོངས་བཞེད་གང་ཡོད་པ་ད་འདི་གས་དེ་ང་ཚོས་ཀྱི་སློབ་སྦྱོང་བྱས་བྱས་ནས། སོ་སོའི་མི་ཚེ་ནང་ལ་ཉིན་རེ་དུ་ལག་ལེན་ཐོག་གང་མང་མང་འཁྱེར་ཐུབ་ཡས་ཀྱི་འབད་བརྩོན་བྱས་པ་ཡིན་ན། ད་ག་རང་ང་རང་ངོས་ནས་ཡང ྋགོང་ས་མཆོག་ལ་ལེགས་སྐྱེས་ཆེ་ཤོས་ཅིག་ཕུལ་ཐུབ་པའི་ངོས་འཛིན་བྱེད་ཀྱི་ཡོད། ད ྋགོང་ས་མཆོག་གི་ཅིག་རིན་ཐང་ཅན་གྱི་བཀའ་སློབ་ལམ་སྟོན་མང་པོ་ཞེ་པོ་ཅིག་བསྩལ་གནང་ཡོད་པའི་ནང་ནས་ད་དེ་རིང་ངས་གི་གཉིས་ཅིག་དམིགས་སུ་བཏོན་བྱས་བྱས་རྣམ་པ་ཚོར་དྲན་གསོ་ཞུས་པ་ཡིན་ན། དང་པོ་དེ་ང་རང་བོད་མི་ཡིན་པའི་ཆ་ནས ྋགོང་ས་མཆོག་གི་ག་རེ་གསུངས་གནང་གི་འདུག་ཟེར་བ་ཡིན་ན། བོད་མི་ཚོའི་ཡི་གེ་ང་ཚོ་བོད་མི་ཚོའི་རིག་གཞུང་ཡོད་ན་མེད་ན་གཙོ་བོ་དེ་བྱམས་བརྩེ་དེ་རེད་ཅེས་གསུངས་གནང་གི་འདུག་སོང་ཙང་ད་ང་ཚོའི་སོ་སོའི་མི་ཚེ་ནང་ལ་ཡང་གང་ཐུབ་ཐུབ་ཀྱིས་བྱམས་བརྩེ་སྒོམ་ཐུབ་ཡ་ཀྱི་འབད་བརྩོན་བྱེད་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་ཡོད། ད་གཉིས་པ་དེ་ང་ཚོ་འཛམ་གླིང་འདིའི་ནང་ལ་ཡང་འགྲོ་བ་མི་ཐེར་འབུམ་བདུན་ལྷག་ཙམ་ཡོད་རེད་དེའི་ནང་ནས་ད་ང་རང་ཡང་ཅིག་ཡིན་དུས། གོང་ས་མཆོག་གི་བཀའ་སློབ་ནང་ལ་ཡང། འཛམ་གླིང་འདིའི་སྟེང་ད་དཀའ་རྙོག་མང་པོ་ཞེ་པོ་ཅིག་ཡོད་པ་འདི་ང་ཚང་མས་མིག་མཐོང་ལག་མཐོང་རེད། སོང་ཙང་ད་འདི་དཀའ་རྙོག་མང་པོ་ཅིག་མིའི་གིས་བཟོས་བཞག་པ་ཡིན་པ་དང། ད་ག་ན་གཞན་གྱི་ཡོང་སའི་གི་རྒྱུ་རྐྱེན་འདྲ་མ་བཟོས་ན་འདི་གཙོ་བོ་ཅིག་རང་གི་ལུང་པ་རང་གི་སྤྱི་ཚོགས་རང་གི་ཅིག་ཆོས་ལུགས། དེ་འདྲའི་སྒང་ལ་ཡང་བསམ་བློ་ཆུང་ཆུང་ཞིག་བཏང་པའི་རྐྱེན་གྱིས་དཀའ་རྙོག་འདི་ཡོང་གི་ཡོད་པ་དང། ང་ཚོའི་གི་ངོས་ནས་བསམ་བློ་རྒྱ་ཆེ་ས་ནས་བཏང་དགོས་ཡག་དེ་གལ་ཆེན་པོ་ཞེ་པོ་ཞིག་ཡིན་པ་དང། གལ་སྲིད་ང་ཚོས་བསམ་བློ་རྒྱ་ཆེ་ས་ནས་བཏང་པ་ཡིན་ན་ག་འདྲས་ཅིག་སྒང་བཏང་དགོས་ཀྱི་རེད་ཟེར་ན་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་དེ་དགོས་ཡག་དེ་དཔེ་གལ་ཆེན་པོ་རེད་གསུངས་གནང་གི་འདུག་སོང་ཙང་ད་འདི་འདྲའི་གི་བཀའ་སློབ་ལམ་སྟོན་གཉིས་འདི་ང་རང་ངོས་ནས་ཡང་ད་ལྟའི་ཆ་ལ་སྐབས་དང་དུས་ལ་ཡང་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་འདི་ཞུ་ཡ་ཡིན་ལགས་སོ་ཐུགས་རྗེ་གནང།
བར་མཚམས་འདིར ྋགོང་ས་མཆོག་ལ་བསྟོད་པའི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

ང་རྡ་སྟེང་བོད་ཁྱིམ་གྱི་འཛུགས་སྐྲུན་དབང་སྦྱིན་པ་ཡིན། དེ་རིང་ངས་མགོན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་སྐུའི་འཁྲུངས་སྐར་དབྱར་གསོལ་གྱི་གོ་སྐབས་བཟང་པོ་འདི་དང་བསྟུན་ནས། མགོན་པོ་གང་ཉིད་སྐུ་ཚེ་ཡུན་དུ་བརྟན་པ་དང། ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་འགྲུབ་པའི་བཀྲ་ཤིས་སྨོན་འདུན་ཞུ་བ་དང་ཆབས་ཅིག། མགྱོགས་ནས་མྱུར་དུ་གཞིས་བྱེས་མཉམ་འཛོམས་ཀྱི་སྐལ་བཟང་དགའ་སྟོན་མྱུར་དུ་འཆར་བའི་བཀྲ་ཤིས་སྨོན་འདུན་ཞུ་རྒྱུ་ཡིན། དེ་རིང་གི་གོང་ས་མཆོག་གི་སྐུའི་འཁྲུངས་སྐར་གྱི་ཉིན་མོ་དང་སྟབས་བསྟུན་ནས་རང་ངོས་ནས་མཆོད་པ་ཆུང་ཆུང་ཞིག་ཕུལ་བ་ཡིན་ན། ཨ་ནི་འདས་པའི་ལོ་ཉི་ཤུ་ལྷག་གི་ནང་ལ་ཡང་རང་གི་ལས་ཀ་གང་ཡིན་པ་དེ་ལྷག་བསམ་རྣམ་དག་དང་རྒྱུ་འབྲས་ངོ་ལྐོག་མེད་པའི་ཐོག་ནས་བསྒྲུབས་ཡོད་ལ།

རྒྱལ་བ་ཁོང་སྐུ་ཚེ་ཡུན་རིང་བརྟན་པའི་སྨོན་འདུན་ཞུ། ངས་ད་བར་སྐུ་མདུན་གྱི་ཕྱག་དེབ་ཁ་ཤས་ཀློག་མྱོང་ཡོད་པའི་ནང་ནས། དམིགས་བསལ་གྱིས Ethics for the New Millennium དང Beyond Religion གཉིས་དེ་ང་རང་ཙམ་ཀློག་པས་མ་ཟད། ངའི་འཛིན་གྲྭའི་ནང་ལ་ཕྲུ་གུ་ཚོའི་མཉམ་དུ་ཡང་བེད་སྤྱོད་བྱེད་བཞིན་ཡོད། ཕྱག་དེབ་དེ་ཚོ་སྤྱི་བཏང་གོ་བདེ་པོ་དང། ཨ་ནི་ཉི་མ་ནས་ཉི་མ་ང་ཚོའི་སེམས་ལ།

ཨ་ནི། དེའི་ནང་ནས་ཁ་ཤས་ཤིག་ཞུས་པ་ཡིན་པ་ན། དང་པོ་དེ་ཨ་ནི་འཛམ་གླིང་ནང་ལ་བདེ་སྐྱིད་བའི་ཡུལ་གྱི་གལ་ཆེན་པོ་སྐོར་གསུངས། ཨ་ནི་དེའི་རྗེས་ལ་རྒྱལ་ཁབ་སྟོབས་ཆེ་ཆུང་ལ་མ་ལྟོས་པའི་ཨ་ནི་ཚང་མ་གཅིག་གཅིག་ལ་བརྟེན་ཡོད་པའི་སྐོར་གསུངས། ཨ་ནི་དེའི་རྗེས་ལ་ཨ་ནི་གོ་ལའི། ཨ་ནི་འགན་ཁུར Universal Responsibility སྐོར་གསུངས་འདུག་ཨ་ནི་དེའི་རྗེས་ལ་ཨ་ནི་ཆོས་ལུགས་ཨ་ནི་ཕན་ཚུན་ར་འཆམ་མཐུན་སྐོར་ལ་ཡང་གསུངས་འདུག་ར་ཨ་ནི། ད་དེའི་ནང་ནས་ང་རང་གི་ཨ་ནི་བློ་ལ་དགའ་ཤོས་ཨ་ནི་ང་རང་གི་ད་བརྗོད་གཞི་དགའ་ཤོས་འགྲོ་བཞིན་ཡོད་ར།

ཨ་ནི། ཆོས་ལུགས་འདི་གི་ནང་ལ་ཡོད་རྒྱུ་གི་བཟང་སྤྱོད་དེ་ང་ཚོས་རྟོགས་ཐུབ་པ་ཡིན་པ་ན། ཨ་ནི་དོན། ཨ་ནི་གཉིས་འདྲ་བོ་གཅིག་ཆགས་རེད་གསུང་གི་འདུག་སུ་སུ་ལ་ར། ཨ་ནི་བཟང་སྤྱོད་དེ་ཡང་སུ་སུ་ལ་ལྡན། ཆོས་ཀྱི་གོ་བ་དེ་ཡང་སུ་སུ་ལ་ཤེས་ཨ་ནི་འདི་དག་ཧང་སངས་ཀྱིས་ཨ་ནི་ཡག་པོ་བྱུང་རེད་གསུང་གི་འདུག་ར། ཨ་ནི། ངས་འདི་ནང་ལ་གོ་བ་ག་འདྲའི་འདྲ་བོ་ཞིག་ལེན་ཡིན་ཞུ་བ་ཡིན་པ་ན། ཨ་ནི་བཟང་སྤྱོད་ནི་ང་རང་ཚོའི་རྒྱུན་དུ་མི་ཚེའི་ནང་ལ་ཧང་སངས་ཡ་གལ་ཆེན་པོ་ཡིན་པ་མ་ཟད། ཨ་ནི་མི་གཞན་པ་དེ་ཚོ་གིས་སུ་སུ་གིས་ཨ་ནི།

སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང། ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་དབང་བསྒྱུར་མཚུངས་པ་མེད་པའི་སྡེ་དཔལ་བཟང་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་སྐུའི་འཁྲུངས་སྐར་གྱི་དུས་ཆེན་ལ་དགའ་དད་སྤྲོ་གསུམ་གྱི་སྒོ་ནས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ།

བཀྲ་ཤིས་བདེ་ལེགས། ངའི་མིང་ལ་པདྨ་ཆོས་སྐྱིད་ཟེར་གྱི་ཡོད། ང་རང་འཛིན་གྲྭ་བཅུ་པ་དུང་གི་ནང་སློབ་སྦྱོང་བྱས་དང་བྱེད་བཞིན་པའི་སྒང་ལ་ཡིན། ད་རིང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་བརྒྱད་ཅུ་གྱ་བདུན་ཟིན་པའི་སྐུའི་འཁྲུངས་སྐར་ཉིན་གུས་མོ་ངས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུས་ཡོད། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་ནས་ཁྲི་ལོ་བརྟན་པའི་གསོལ་བ་འདེབས་པ་དང་བཅས་བོད་རྒྱལ་ལོ། བཀྲ་ཤིས་བདེ་ལེགས་གུས་མོའི་མིང་ལ་ཚེ་རིང་སྒྲོལ་མ་གུས་མོ་ནི་འཛིན་རིམ་བཅུ་པ་བུམ་པའི་སློབ་མ་ཞིག་ཡིན་ད་རིང་གུས་མོས ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་ལ། ཚིགས་བཅད་ཞིག་འབུལ་ལམ་ཞུ་རྒྱུ་ཡིན། པུཎྜའི་མེ་ཏོག་སྟག་འཚེར་ཡུལ་དུ་འཁྲུངས། མཁྱེན་བརྩེ་ནུས་གསུམ་འཕགས་པའི་ཡུལ་དུ་རྒྱས། འཕྲིན་ལས་དྲི་བསུང་འཇིག་རྟེན་ཡོངས་ལ་ཁྱབ། ཞི་བདེའི་དེད་དཔོན་བསྟན་འཛིན་རྒྱ་མཚོ་མཆོག་ཐུགས་རྗེ་གནང།

ཐོག་མ་དེ་ལ་ད་ད་རིང་རྒྱལ་བ་རིན་པོ་ཆེའི་སྐུའི་འཁྲུངས་སྐར་དུས་ཆེན་དང་སྟབས་བསྟུན་ཏེ་རྡ་སྟེང་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་འགན་འཁུར་བ་རྣམས་དང་དེ་ནས་རླུང་འཕྲིན་གསན་གནང་མཁན་རྣམ་པ་ལྷན་རྒྱས་ཚང་མའི་ལོགས་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ཁ་སང་ཉི་མ་ཁ་ཤས་སྔོན་ནས་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་ལས་རིམ་གཙོ་སྐྱོང་པ་རྒན་བསྟན་འཛིན་དངོས་གྲུབ་ལགས་ནས་ད་ང་ལ་ཡ་བཀའ་སློབ་སྙིང་གི་ནོར་བུ་ཀློག་འདོན་བྱས་ཀྱི་ལས་རིམ་དེའི་སྐོར་ལ་ཡ་སྙིང་བསྡུས་ཅིག་གསུང་རོགས་བྱེད་ཅེས་གསུངས་པ་ནང་བཞིན་གྱི་ད་ད་རིང་ངས་དེའི་སྐོར་ལ་ཡ་སྙིང་བསྡུས་ཅིག་ཞུ་འདོད་བྱུང། རྩ་བའི་ང་ཚོ་སློབ་གྲྭ་ཆེ་བའི་ཀྱི་སྡེ་ཚན་ནང་ལ་ཡ། སློབ་ཕྲུག་ཚོའི་ཀྱི་ཉིན་རེ་ཤེས་ཡོན་གོང་འཕེལ་གཏོང་ཐབས་ལ་ཡ་ལས་རིམ་ཁག་མང་དག་ཞིག་སྤེལ་དང་སྤེལ་བཞིན་པ་རེད། ད་དེ་ཚོའི་ནང་ནས་ཡ་ད་བཀའ་སློབ་སྙིང་གི་ནོར་བུ་ཀློག་འདོན་བྱས་ཀྱི་ལས་རིམ་འདི་ད་ག་འདྲས་ཆགས་ཀྱི་ཡོད་རེད་ཞུས་པ་ཡིན་ན། འཛིན་རིམ་དྲུག་པ་ནས་བརྒྱད་པའི་བར་གྱི་ད་ལས་རིམ་གལ་ཆེ་ཞིག་ཆགས་ཀྱི་ཡོད་རེད། ད་ལས་རིམ་དེའི་གཙོ་བོ་འགན་འཁྱེར་གནང་མཁན་དེ་སུ་རེད་ཞུས་པ་ཡིན་ན། འཛིན་རིམ་དྲུག་པ་ནས་ཨ་ནི་བརྒྱད་པའི་བར་གྱི་ཨ་ནི། བོད་དགེ་ཚོས་ཀྱི་ཏོག་ཙེ་འགན་འཁུར་གཙོ་བོ་བཞེས་གནང་གི་ཡོད་རེད། རྒན་ལགས་ཚོས་ཀྱི་འགན་འཁུར་གཙོ་བོ་བཞེས་པའི་ཐོག་ནས་ནི། འཛིན་གྲྭ་དྲུག་པ་ནས་བརྒྱད་པའི་བར་གྱི་སློབ་མ་ཚོས་ཀྱི་ནི། རེས་གཟའ་མིག་དམར་ནམ་ཡིན་གྱི་ནི་ཞོགས་པ་འདུ་འཛོམས་སྐབས་ཡ་ནི་བཀའ་སློབ་སྙིང་གི་ནོར་བུ་དེ་ཀློག་འདོན་གནང་དགོས་ཀྱི་ཡོད་རེད། ད་འདི་འདུ་འཛོམས་སྐབས་ལ་སློབ་མ་ཚོས་ཀྱི་འདུ་འཛོམས་སྐབས་ལ་ཡང་ཀློག་འདོན་མ་གནང་གོང་ལ་ཡང་ད་དགེ་ལགས་ཚོ་གི་སྐྱོར་ག་འདྲས་བསྐྱོན་གྱི་ཡོད་རེད་ཨ་ནི་སྦྱོང་བརྡར་ག་འདྲས་གནང་བཅུག་གི་ཡོད་རེད་ཟེར་ཏེ་ཞུས་པ་ཡིན་ན་ཐོག་མར་དེ་ལ་ཡང་ད་ཅིག་ག་ཚོད་བདུན་ཕྲག་གཉིས་གསུམ་སྔོན་ནས་ཡང་སློབ་མ་ཚོ་ལ་ཡང་ད་ལྟ་ང་ཚོ་བཀའ་སློབ་སྙིང་གི་ནོར་བུ་ལྷེབ་ཤོག་ནང་ལ་བཟོས་པ་ཅིག་རེད Lamination བྱེད་རྒྱུ་ཨོ་ད་དེ་འདྲས་མང་པོ་ཅིག་ཡོད་རེད་དེ་ཚོ་ཨ་ནི་སྤུ་གུ་ཚོ་ལ་ཡང་ཕར་བཀྲམས། བཀྲམ་པའི་རྗེས་ལ་ཡ་ད་ང་ཚོ་བོད་ཡིག་འཛིན་གྲྭའི་ནང་ལ་སྦྱོང་བརྡར་བསྒྲིགས་ཡོད་རེད། ད་དེ་ག་ནང་བཞིན་ད་འཛིན་གྲྭ་གྲོལ་བའི་རྗེས་ལ་ཡ་ང་ཚོ་སྦྱོང་བརྡར་ཏུ་བྱས་རྗེས་གནང་གི་ཡོད་རེད་ཟེར་ཏེ་ཞུ་ཡ་ཡིན། ཨ་ནི་ད་འཛིན་གྲྭའི་གི་ད་ག་ཟེར་བའི་བཀའ་སློབ་སྙིང་གི་ནོར་བུ་དེ་ཨ་ནི་འདུ་འཛོམས་སྐབས་ལ་ཡ་ཀློག་འདོན་བྱེད་བཅུག་ཡ་དེ་ལ་ཡ་ཨ་ནི་ང་ཚོ་དགོས་པ་རྒྱུ་མཚན་གསུམ་ཡོད་རེད་བསམ་གི་འདུག་རེད་བ། ད་དང་པོ་དེ་ལ་ཡ་ཨ་ནི།

རྣམ་གཞག་རྒྱུན་ལྡན་ནས་ད་དེ་བོད་དགེ་རྣམ་པས་ནི་འཛིན་གྲྭའི་ནང་ལ་ཡང་འབྲི་ཀློག་དག་གསུམ་ཡར་རྒྱས་གཏོང་ཡས་ལ་ཡང་ཨ་ནི་འདུ་བ་ལ་ཡང་ཤུགས་སྣོན་མང་པོ་བསྐྱོན་གྱི་ཡོད་རེད་ད་ལྟ་འདི་བོད་ཡིག་ཀློག་རྩལ་ཡར་རྒྱས་གཏོང་ཡས་གཏོང་ཡས་ཆེད་ཀྱི་ཆེད་དུ་ཨ་ནི་ལས་རིམ་དེ་བཙུགས་བྱས་པ་འདི་ཨ་ནི་དམིགས་བསལ་གྱི་ལས་རིམ་ཞིག་ཆགས་ཀྱི་ཡོད་རེད་ཞུ་བ་ཡིན་ཨ་ནི་གསུམ་པ་དེ་ལ་ཡང་ག་རེ་ཟེར་ན་ད་ཀློག་རྩལ་ཡར་རྒྱས་བཏང་བ་ཙམ་མ་ཡིན་པར་བ་ཨ་ནི་གོང་ས་མཆོག་གི་བཀའ་སློབ་དེ་ཚོ་སྙིང་ལ་ཡང་བཅངས་ཐུབ་ཡས་འོ། དགོས་པ་རྒྱུ་མཚན་དེ་ཚོ་གསུམ་ལ་བལྟས་ནས་ཨ་ནི་ང་ཚོ་གཅིག་པའི་སློབ་གྲྭ་ཆེ་བའི་སྡེ་ཚན་ནང་ལ་ཡང་ད་འཛིན་གྲྭ་དྲུག་པ་ནས་བརྒྱད་པའི་བར་གྱི་སློབ་མ་ཚོ་ལ་ཡང་ཨ་ནི་འདུ་འཛོམས་སྐབས་ལ་ཀློག་འདོན་བྱེད་ཀྱི་ལས་རིམ་དེ་ཏོག་ཙེ་ནས་གལ་ཆེན་པོ་བྱས་ནས་བཟོས་པ་རེད་ཟེར་ཏེ་ཞུ་ཡས་ཡིན།

དེ་རིང་རྒྱལ་བ་རིན་པོ་ཆེའི་སྐུའི་འཁྲུངས་སྐར་དུས་ཆེན་འཁེལ་གྱི་ཡོད་པ་སོང་ཙང་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཡུན་རིང་བརྟན་པ་དང་བོད་མི་ཡོངས་རྫོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་ངས་རྒྱལ་བ་རིན་པོ་ཆེའི་བཀའ་སློབ་སྙིང་གི་ནོར་བུ་ཞིག་ཀློག་འདོན་ཞུ་ཡ་ཡིན། བཀའ་སློབ་སྙིང་གི་ནོར་བུ་བོད་མིའི་ལས་འགན་དང་ཉིན་རེའི་ཞུ་སྒོ། ང་རང་ཚོ་བོད་སྤྱི་པའི་དོན་དག་འདི་ས་ཡ་དྲུག་ཡོད་པའི་བོད་མི་རིགས་གཅིག་གི་དོན་དག་ཡིན་པ་ང་ཚོས་མ་བརྗེད་པ་བྱེད་དགོས། བོད་ནང་ལ་ཡོད་པའི་མི་བུ།

དེ་རིང་རྒྱལ་བ་ཡེ་ཤེས་ནོར་བུའི་སྐུའི་འཁྲུངས་སྐར་དུས་ཆེན་ཡིན་པ་སོང་ཙང་རྒྱལ་བ་ཡེ་ཤེས་ནོར་བུ་སྐུ་ཚེ་ཡུན་རིང་བརྟན་པ་དང་བོད་མི་ཡོངས་རྫོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་ངས་བཀའ་སློབ་སྙིང་གི་ནོར་བུ་ཞིག་ཀློག་འདོན་ཞུ་རྒྱུ་ཡིན། བཀའ་སློབ་སྙིང་གི་ནོར་བུ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ཟླ་བཅུ་གཅིག་ཚེས་བཅོ་ལྔ་ཕྱི་དྲོ་ཉིན་རྡ་སྟེང་བོད་ཕྲུག་ཁྱིམ་སྡེར་ཞི་བདེའི་བགྲོ་གླེང་ཐེངས་དང་པོར་སྩལ་བའི་བཀའ་སློབ་འཛམ་གླིང་ཞི་བདེ་དང་དོན་དམ་གྱི་ཞི་བདེ། དངོས་གནས་ང་རང་ཚོའི་ཁ་ནས་འཛམ་གླིང་ཞི་བདེ་ཞེས་བརྗོད་པ་དེ་ནི། དོན་དམ་ངོ་མའི་ཆ་ནས་གལ་ཆེན་པོ་ཆགས་ཡོད། གལ་གནད་ཆེན་པོ་ཆགས་ཡོད་ན་ཞི་བདེ་ཞེས་པ་དེ་ཐོག་མར་རང་ཉིད་ཀྱི་སེམས་ནང་ཞི་བདེ་ཡོད་པ་ཞིག་དང། རང་ཉིད་ཀྱི་སེམས་སུ་ཞི་བདེ་ཡོད་པ་དེའི་ཐོག་ནས་རང་ཉིད་གང་དུ་གནས་སའི་ས་གནས་གང་དུ་ཡིན་ནའང་ཞི་བདེའི་ཚོར་བ་སླེབས་ཐུབ་པ་ཞིག་དང་དེའི་ཐོག་ནས་རང་ཉིད་ཀྱི་ཁྱིམ་ཚང་གི་ནང་དུའང་དངོས་གནས་ཞི་བདེ་འཕེལ་ཐུབ་པ་ཞིག་བྱེད་དགོས། དེ་དག་བསགས་པའི་སྤྱི་ཚོགས་དེའི་ནང་དུ་ཞི་བདེ་སླེབས་ཐུབ་པ་ཞིག་ལ་ཞི་བདེ་ཞེས་བརྗོད་པ་ལས། དེ། ཞི་བདེ་ཞེས་པ་དེ་ཁ་ནས་འབོད་ཚིག་སྒྲོག་རྒྱུའི་གནས་ཚུལ་ཞིག་མིན། དངོས་གནས་དོན་དམ་པའི་ཞི་བདེ་ཞིག་དང། དེ་ལ་རང་གི་དོན་གཉེར་དང་དགའ་མོས་ཡོད་ན། ཐོག་མར་རང་ཉིད་ཀྱི་སེམས་ནང་ཞི་ཞིང་དུལ་བ་དང། བག་དང་ལྡན་པ་ཚང་བ་ཞིག་བྱེད་དགོས་ཐུགས་རྗེ་གནང། ངའི་མིང་ལ་སྐར་མ་དབྱངས་འཛོམས་ཡིན་ཨ་ནི་ང་འཛིན་གྲྭ་བདུན་པ་བུམ་པ་ལ་སློབ་བཞིན་ཡོད་དེ་རིང། ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་ཡིན་པ་སོང་ཙང་ངས་ཁོང་གི་སྐུ་ཚེ་ཡུན་རིང་བརྟན་པ་དང་ཨ་ནི་བོད་མི་ཡོངས་རྫོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཨ་ནི་དེ་རིང ྋརྒྱལ་བ་རིན་པོ་ཆེ་ཡིས་གསུངས་བཞག་པའི་བཀའ་སློབ་ནང་ནས་ངས་དུམ་བུ་གཅིག་སྒྲོག་སྦྱང་ཞུ་ཡ་ཡིན། མི་ཚེའི་སྙིང་པོ་དང་རིན་ཆེན་གྱི་དངོས་པོ། མི་ལ་རིན་ཐང་བྲལ་བའི་དངོས་པོ་ཞིག་ཡོད་པ་དེ་ནི་སེམས་བཟང་པོ་དེ་ཡིན། དེ་ནི་དངོས་གནས་རིན་ཐང་བྲལ་བའི་དངོས་པོ་ཡིན་ཞིང་སྨན་ཁང་ནང་ནས་སྨན་བཏང་སྟེ་སེམས་པ་བཟང་པོ་བཟོ་རྒྱུ་མེད་ལ། ཁྲོམ་ནས་སེམས་པ་བཟང་པོ་ཞིག་ཉོ་རྒྱུ་ཡང་མེད། དེ་ནི་རང་གིས་བསམ་བློ་བཏང་སྟེ་སེམས་པ་བཟང་པོ་བཟོ་རྒྱུ་ཡིན། ཐུགས་རྗེ་གནང། ལྷན་རྒྱས་བཀྲ་ཤིས་བདེ་ལེགས། ངའི་མིང་ལ་རིག་འཛིན་སྒྲོལ་མ་ཟེར་ཞིང་ང་འཛིན་གྲྭ་བཅུ་པ་འབྲུག་ནས་ཡིན། དེ་རིང་ང་ཚོ་བོད་མི་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་སྐུའི་འཁྲུངས་སྐར་གྱི་ཉིན་མོ་དེར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་བ་དང་བོད་ཀྱི་བདེན་མཐའ་མྱུར་དུ་གསལ་ཅིང། གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ངས་བྱམས་བརྩེའི་རིན་ཐང་དང་བདེ་སྐྱིད་ཀྱི་འབྱུང་ཁུངས་ཞེས་པ་དེ། བཀའ་སློབ་སྙིང་གི་ནོར་བུ་ལས་ཟུར་འདོན་བྱས་པ་ཞིག་ཀློག་རྒྱུ་ཡིན། སྤྱིར་བཏང་བོད་པ་ཞིག་གིས་ཁྱི་གཅིག་ཤི་གྲབས་བྱེད་ཀྱི་ཡོད་པ་དང་ཡང་ན་ནད་པ་ཞིག་མཐོང་ན་ཨ་ཙི་སྙིང་རྗེ་ཟེར་བ་ཞིག་བོད་པའི་ཁ་ནས་རང་བཞིན་གྱིས་ཐོན་གྱི་ཡོད། རྒྱ་མིའི་ཁ་ནས་སྙིང་རྗེ་ཟེར་གྱི་མེད། སྙིང་རྗེ་གང་དུ་ཡོད་ས་དེར་གཞན་ཕན་དང་བདེ་སྐྱིད་ཡོད་པ་དང། སྙིང་རྗེ་མེད་ས་དེར་གདུག་རྩུབ་ཡོད། ང་རང་ཚོས་བོད་འདི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཡིན་ཞེས་པ་ལྟར་བོད་པའི་རང་གཤིས་ལ་བྱམས་པ་དང། སྙིང་རྗེ་བརྩེ་བའི་ཡོན་ཏན་ཡོད་པ་འདི་ཧ་ལས་པའི་རྩ་བ་ཆེན་པོ་ཡིན། བོད་པའི་གཤིས་ཀར་ཕ་མེས་ནས་ཡོད་པའི་བརྩེ་བའི་ཡོན་ཏན་བརླགས་ཏེ་ནམ་ཞིག། བྱ་བྱིའུ་དང་སེམས་ཅན་གཞན་གསོད་རྒྱུར་ཡ་ང་སྙིང་རྗེ་མེད་པའི་གོམས་གཤིས་འཇགས་ན། ང་ཚོ་གཞིས་བྱེས་མཉམ་འཛོམས་བྱུང་ནའང་དགའ་རྒྱུ་གང་ཡང་མེད་ཐུགས་རྗེ་གནང། ད་རིང་གོང་ས་མཆོག་གི་སྐུའི་འཁྲུངས་སྐར་ཉིན་མོ་དེ་ལ་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང། ང་པད་མ་ཀུན་བཟང་འཛིན་གྲྭ་བཅུ་པའི་སློབ་མ་ཞིག་ཡིན། ད་རིང་ང་རང་བཀའ་སློབ་སྙིང་གི་ནོར་བུ་ནས་བདེན་པའི་ནུས་སྟོབས་དང་སྙིང་སྟོབས་ཆེར་སྐྱེད་ཟེར་བ་དེ་ལྗགས་ཀློག་ཞུ་རྒྱུ་ཡིན། བདེན་པའི་ནུས་སྟོབས་དང་སྙིང་སྟོབས་ཆེར་སྐྱེད་ང་རང་ཚོ་བོད་པ་ཡིན་པའི་ཆ་ནས་སངས་རྒྱས་ཀྱི་བསྟན་པ་དང་ཟུང་དུ་འབྲེལ་བའི་བོད་རང་དབང་བསྒྲུབ་རྒྱུའི་ལས་འགན་དེ་ང་རང་ཚོ་ཚང་མར་འཁྲི་བར་མ་ཟད། ལས་རྒྱུ་འབྲས་དང་མི་རིགས་ཀྱི་ལ་རྒྱ་ཞེན་ཁོག་གང་གི་ཐོག་ནས་བཤད་ནའང་འདྲ། ལྷག་པར་བོད་རྒྱ་མི་རིགས་ཚང་མ་བདེ་ཞིང་སྐྱིད་པ་ཞིག་ཡོང་བར་བྱེད་པའི་ཐོག་ནས་བཤད་ནའང་འདྲ། ལས་འགན་དེ་ང་རང་ཚོའི་ཐོག་སླེབས་ཡོད། ཐུགས་རྗེ་གནང། བཀྲ་ཤིས་བདེ་ལེགས། ང་ལྷག་པ་བུ་ཁྲིད་འཛིན་རིམ་བཅུ་པ་དུང་གི་སློབ་མ་ཞིག་ཡིན། ད་རིང་ངས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་བ་དང། ཁོང་གིས་གནང་བའི་བཀའ་སློབ་སྙིང་གི་ནོར་བུ་ནས་དེང་དུས་ཀྱི་ཤེས་ཡོན་དང་གོམས་སྒོ་གསུམ་གྱི་སྤྱོད་བཟང་སྐོར་ལ་ཀློག་རྒྱུ་ཡིན། སློབ་སྦྱོང་བྱ་རྒྱུ་ནི་ཧ་ཅང་གལ་ཆེན་པོ་ཡིན། དེ་ཡང་དེང་དུས་ཀྱི་ཤེས་ཡོན་སློབ་སྦྱོང་དང་ཆབས་ཅིག་བོད་རང་ལ་ཕ་མེས་དུས་ནས་ཡོད་པའི་བཟང་པོའི་ལྟ་བ་དང་སྤྱོད་པ། བོད་ཀྱི་ཆོས་དང་རིག་གཞུང་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་ཆེད་དེ་དག་སོ་སོའི་ཉམས་སུ་བླངས་ནས་རང་གི་སྒོ་གསུམ་གྱི་སྤྱོད་པ་དང། སྐད་ཆ་ཤོད་སྟངས་རྣམ་འགྱུར་སྟོན་སྟངས་བསམ་བློ་གཏོང་མཁན་བཅས་ལ་བོད་ཀྱི་ཡ་རབས་བཟང་པོའི་གོམས་གཤིས་རྣམས་ཚང་བའི་ཐོག་ནས་གཞན་ལ་མིག་དཔེ་བསྟན་ཏེ་གོམས་གཤིས་བཟང་པོ་རྣམས་འཇགས་ཐབས་བྱེད་དགོས་ཐུགས་རྗེ་ཆེ། བསྟན་འཛིན་ལྷ་མོ་འཛིན་གྲྭ་བཅུ་པ་རྒྱལ་མཚན་ནས་ཡིན། དེ་རིང་གོང་ས་མཆོག་སྐུའི་འཁྲུངས་སྐར་ཉིན་མོ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། དེ་རིང་ངས་བཀའ་སློབ་སྙིང་གི་ནོར་བུའི་བོད་མིའི་སྤྱི་དོན་དང་བཟང་སྤྱོད་ཀྱི་གོམས་གཤིས་དེ་ཀློག་རྒྱུ་ཡིན། ང་རང་ཚོས་བོད་སྤྱི་པའི་དོན་དག་ཡིན་ན་ཡང། བདེན་མཐའ་གསལ་ལ་ཉེ་བ་ལྟ་བུ་རེད། བྱམས་བརྩེ་རྩ་བར་གྱུར་པའི་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་འཛམ་བུ་གླིང་འདིའི་སྒང་ལ་དོ་སྣང་ཆེན་པོ་བྱེད་བཞིན་ཡོད། བྱམས་བརྩེ་ཟེར་བ་འདི་ཕྱི་པ་དང་ནང་པ་ཆོས་ཡོད་མེད་ཚང་མར་ཕན་ཐོགས་ཡོད་པ་དང་དགོས་མཁོ་ཡོད་པ་ཞིག་ཡིན་སྟབས་དེས་འགྲོ་བ་མིའི་སྤྱི་ལ་ཕན་ཐོགས་ཡོད་པས་མ་ཚད་སྲོག་ཆགས། གྲོག་སྦུར་ཚུན་ཆད་ལའང་ཕན་ཐོགས་ཡོད་པ་དང་ཁོར་ཡུག་སྲུང་སྐྱོབ་ལའང་ཕན་ཐོགས་ཡོད་པ་ཞིག་རེད། དེ་ལྟ་བུའི་ཐོག་ནས་འཛམ་བུ་གླིང་འདིའི་མི་ཚོས་དོ་སྣང་བྱེད་པའི་སྐབས་འདིར་ང་ཚོས་ལྷག་པར་དུ་ཡང་གཟབ་གཟབ་གནང་རྒྱུ་གལ་ཆེན་པོ་འདུག་གཞན་གྱིས་དོ་སྣང་མེད་པའི་སྐབས་ལ་ང་རང་ཚོས་ལྷོད་ཡངས་བྱས་ན་ཐལ་ཆ་དེ་ཙམ་མེད་ཀྱང། གཞན་གྱིས་དོ་སྣང་བྱེད་པའི་གནས་སྐབས་ལ་ང་རང་ཚོས་སྤུས་དག་པོ་བྱེད་རྒྱུ་དེ་ནི་ཤིན་ཏུ་གལ་ཆེན་པོ་འདུག་མདོར་ན་ང་རང་ཚོའི་བོད་པའི་སྤྱི་ཚོགས་གང་དུ་ཡིན་ནའང་སོ་སོའི་ཕ་མེས་ནས་ཡོད་པའི་ཡ་རབས་བཟང་སྤྱོད་ཀྱི་གོམས་གཤིས་འདི་ང་ཚོའི་ཁྱད་ནོར་ཡིན། བཀྲ་ཤིས་བདེ་ལེགས། ངའི་མིང་བསྟན་འཛིན་དཔལ་སྐྱིད་དང་ང་རང་འཛིན་གྲྭ་བཅུ་པ་དུང་ནས་ཡིན། ད་རིང་ངས་གོང་ས་མཆོག་གི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས་གོང་ས་མཆོག་གིས་ལྗགས་རྩོམ་གནང་བའི་དཔེ་དེབ་བཀའ་སློབ་སྙིང་གི་ནོར་བུ་ལས་ཟུར་འདོན་བྱས་པ་རྩ་བའི་དམིགས་ཡུལ་དང་བཟོད་བསྲན་ཁོང་ཡངས་ཞེས་པ་ཞིག་ཀློག་རྒྱུ་ཡིན། རྩ་བའི་དམིགས་ཡུལ་དང་བཟོད་བསྲན་ཁོག་ཡངས། དོན་ཚན་གཅིག་ཞུ་རྒྱུར། ནང་ཁུལ་འཆམ་ལ་མ་འཆམ་དང་སྐད་ཆ་འདྲ་མིན་ཕྲན་བུ་རེ་ཡོང་གི་ཡོད་པ་དེ་རིགས་ལ་ཚང་མས་གནས་ཚུལ་རྩད་ཞིབ་ཡག་པོ་བྱེད། གནས་ཚུལ་མགོ་ཚོས་པའི་ཐོག་ནས་སོ་སོའི་རང་ཚུགས་ཟིན་ཏེ་སྡོད་རྒྱུ་དེ་གལ་ཆེན་པོ་རེད་སྙམ། ང་རང་ཚོ་མཐུན་སྒྲིལ་ཁ་ནས་བཤད་པས་མི་འགྲིག་པར་གཅིག་གིས་གཅིག་ལ་ཡིད་ཆེས་དང་བློས་འཁེལ་བ་ཞིག་དགོས་སྟབས། བོད་མི་ནང་ཁུལ་ཁོག་ཡངས་བཟོད་བསྲན་གང་ཤེས་བྱེད་དགོས། སྐད་ཆ་ཕྲན་བུ་ཤོད་ལེགས་ཉེས་ལ་ན་རྒྱུ་ཚ་རྒྱུ་བྱས་ནས་དེས་གཅིག་གིས་གཅིག་ལ་མི་བྱེད་པར་གྱུར་ཏེ་གོང་བུ་གཅིག་གྱུར་ཡོང་རྒྱུར་འགོག་རྐྱེན་བྱེད་པ་དང། ང་རང་ཚོས་བཟོད་བསྲན་དང་ཁོག་ཡངས་བྱས་ན་ཆེ་བའི་ཐོག་ནས་ང་རང་ཚོས་ཚང་མ་དཔུང་པ་མཉམ་གཤིབ་བྱེད་ཐུབ་པ་ཏན་ཏན་ཡོང་གི་རེད། བོད་མི་མཆོག་དམན་སུ་འདྲ་ཞིག་ཡིན་ཀྱང་རྩ་བའི་དམིགས་ཡུལ་བོད་མི་རིགས་ལ་ཞེན་ཁོག་ཡོད་པ་དང། རྒྱ་མིས་བོད་ལ་དབང་བསྒྱུར་བྱས་པ་འདིར་མི་འདོད་པ། གཅིག་གྱུར་ཡིན་ཕྱིན་ཆད་ལ། ང་ཚོ་ཚང་མ་ལག་གདང་སྦྲེལ་མི་ཐུབ་པའི་རྒྱུ་མཚན་གང་ཡང་མེད། ང་ཚོ་མཐུན་སྒྲིལ་ཡག་པོ་ཡོང་བར་བཟོད་བསྲན་དང་ཁོག་ཡངས་བྱེད་རྒྱུ་གལ་ཆེན་པོ་རེད་དྲན་གྱི་འདུག་ཐུགས་རྗེ་གནང། འཛམ་གླིང་ཉི་མ་སེར་པོ་མུན་སེལ་དུང་གི་ཟླ་བ།

སྐུ་ཚེ་བརྟན་པོའི་སྨོན་ལམ། བར་མཚམས་འདིར ྋགོང་ས་མཆོག་ལ་བསྟོད་པའི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

Your Holiness, you're turning 87 this year, and on this auspicious day, I wish you a year of prosperity and good health. Recently, I've read a book of your Holiness titled Ethics for the New Millennium, in which you have stated people of different backgrounds come to visit you, expecting you to have some sort of healing powers or blessings, but you consider yourself as an ordinary human being, and the best you can do is by sharing in their suffering. The above statement makes me wonder at your humility, having always believed that you are the reincarnation of Chirisik. I thank you for the magnanimity of your heart and your kindness. Happy birthday once again.
Tashidilik, I'm Tenzin Yarfil of Class 12A. On this very auspicious and special occasion of His Holiness the 14th Dalai Lama's 87th birth anniversary, I wish him the best health, prosperous life, and wonderful years to be cherished. Your immense support and love for us will never be forgotten. The laurels you brought to our nation and the brilliant reputation you have created will be our nation's history. Happy birthday, Your Holiness.
Dashdale, I'm Denzizonki of Class 12A. Not a long while ago, I read Ethics for the New Millennium by His Holiness the 14th Dalai Lama, in which what intrigues me the most is that most of the people thinks material wealth alone could overcome our sufferings, but in reality, people living with a bare minimum are much more content with their life than those with more material wealth. But all of them are not like this. Some rich beings know how to use their wealth wisely, that is, by sharing with the needy ones. For such insight and wisdom that I gain from reading your books, I am deeply grateful. Today, on this auspicious occasion, I wish His Holiness a very happy birthday. May all his wishes be fulfilled and may you live for eons best to everyone on His Holiness the Dalai Lama's 87th birthday. I am Pimpal Sirin, the English teacher from senior section. Just like everyone of you, His Holiness the Dalai Lama is the most important person in my life too. From the moment of our birth to our last breath, He has been and will remain the most important and influential person in our life. Personally, I got many audiences of His Holiness from my school days to college days and while I'm still serving in our community. All these moments are thousand times more precious than any gold. Reborn another hundred lives, I don't think we would again get such chances. His Holiness wisdoms are present in His books. We must read them and learn from His wisdoms and experiences. They will change our perspective of life. Once again, with praise for his holiness, long and healthy life, Tashidale to all.
Hi, this is Dimji Samde of Class 9 from Abachi CV, wishing His Holiness the Great 14th Dalai Lama a very happy birthday

ད་རིང་ངས་ང་རང་གིས་རྩོམ་བཞག་པའི་ཚིགས་བཅད་ཞིག་འབུལ་ལམ་ཞུ་རྒྱུ་ཡིན། འཇིག་རྟེན་གྱི་སྒྲོན་མེ། འུ་ཅག་བོད་མི་རྣམས་ཀྱི་དོན། ཕྱི་རྒྱལ་ས་ཕྱོགས་གང་ས་ལ། ཕྱག་གཉིས་ཐལ་མོ་སྦྱར་ནས་བསྐྱོད། འཛམ་གླིང་ཞི་བདེ་ཁོང་གིས་བསྐྲུན། བོད་མི་རྣམས་ཀྱི་རེ་བ་བཞིན། ཁོང་གིས་དཀའ་ལས་གང་ཐུབ་བརྒྱབ། འདི་འདྲའི་བླ་མ་བཟང་པོ་ནི། བོད་མི་རྣམས་ལ་ཐོབ་པར་དཀའ། མི་ལོ་དྲུག་ཅུའི་རིང་ལ་རྒྱལ་བ་ཁྱེད་ཀྱིས་བསྐྱངས་བྱུང། བོད་ཀྱི་རིག་གནས་ཉམས་གསོར་མཛད་དྲིན་ངོ་མཚར་ཆེ་སོང། བོད་མི་རྣམས་ཀྱི་རེ་བ། མཁས་པའི་གཙུག་ནོར་མཆོག་ཉིད། སྐུ་ཚེ་རིང་པོ་གནས་པའི་གུས་མོས་སྨོན་འདེབས་ཞུས་ཡོད། བོད་མི་འདི་གའི་དོན་དུ། ཡུལ་ཕྱོགས་གང་སར་ཕེབས་ནས་བོད་ཀྱི་རྩ་དོན་བཀྲལ་བཞིན་དད་པའི་རྒྱབ་རོགས་ཞུས་སོ། ད་རིང་དུས་བཟང་འདི་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་དགུང་གྲངས་གྱ་བདུན་ཕེབས་པའི་བཀྲ་ཤིས་འཚམས་འདྲི་ཞུས་སོ་ཐུགས་རྗེ་གནང། ཚང་མ་ལ་བཀྲ་ཤིས་བདེ་ལེགས། ང་རྡ་སྟེང་བོད་ཁྱིམ་གྱི་སློབ་གྲྭ་ཆེ་བའི་སྤྱི་ཁྱབ་རྒན་བདག་ཚེ་རིང་མགོན་པོ་ཡིན། སློབ་གྲྭ་ཆེ་བའི་རྒན་བདག་ཡོངས་དང་སློབ་ཕྲུག་ཚང་མའི་ཚབ་ཞུས་ནས། མགོན་པོ་གང་ཉིད་ཀྱི་སྐུའི་འཁྲུངས་སྐར་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་དང། མགོན་པོ་ཉིད་ཀྱི་ཐུགས་ཀྱི་དགོངས་གཞི་མཐའ་དག་ལྷུན་གྱིས་འགྲུབ་པའི་སྨོན་ལམ་ཞུ། ང་ཚོས་མི་སེམས་བཟང་ལྡན་པ་ཞིག་ཆགས་ཡས་ལ་འབད་བརྩོན་ཞུ་གི་ཡིན།

ངའི་མིང་ལ་ཚེ་རིང་སྒྲོལ་མ་ད་ཐེངས་བོད་ཁྱིམ་འཛིན་གྲྭ་བཅུ་པ་རྒྱལ་མཚན་གྱི་སློབ་མ་ཞིག་ཡིན། དེ་རིང་ངས། སྐུའི་འཁྲུངས་སྐར་ལ། ཚིགས་བཅད་ཞིག་འབུལ་ལམ་ཞུ་རྒྱུ། གསེར་ཁྲིའི་སྟེང་ན་བཞུགས་པའི་ཞི་བདེ་ཕོ་ཉ་ལ། བྱམས་དང་སྙིང་རྗེ་ཅན་གྱི་གསེར་གྱི་ནོར་བཟང་ལ། འགྲོ་བ་ཡོངས་ཀྱི་སྡུག་བསྔལ་སེལ་མཁན་ལྷ་རྗེ་ལ། དེ་རིང་ཁྱེད་ཀྱི་འཁྲུངས་སྐར་འཚམས་འདྲི་ཞུ་རྒྱུ་ཡིན། འཇིག་རྟེན་ཤར་བའི་དྲོད་ལྡན་ཅན་གྱི་ཉི་མ་འདྲ། དུང་སེམས་དཀར་ལ་རྡོ་རྗེ་ཕ་ལམ་འདྲ་ཡང་འདྲ། འཁོར་བ་མི་ཡི་སེམས་རྒྱུད་སྒྱུར་མཁན་སངས་རྒྱས་ཁྱེད། གུས་མོའི་ཡ་ཆུང་སེམས་ནས་ནམ་ཡང་མི་བྲལ་ཅིག། ཐུགས་རྗེ་གནང།

The main aim of RDL are to read His Holiness book, study his thoughts, and try to implement his advice in our day to day life. Today, RDL is started in many of the schools, colleges, institutions, and even in individual groups because of its noble aim and objective. Today, I'm very happy to inform you that we have got few students of RDL who are going to share their experience being a part of this voluntary group RDL.
Hello everyone. My name is Sonam Rama. I'm from Tiswi School Suja. I did in class 7. Now I'm going to share my feeling about Readers of Dalai Lama. It is a good program. Actually, I didn't like to read storybook, but when I read His Holiness the 14th Dalai Lama book, I got lots of knowledge, advice, and also proving to read storybook. And also in our school, when it's winter timetable, our Buddhist philosophy teacher always take out his Holiness the 14th Dalai Lama book, and many people got to read. And often our Gengaon setting shows us Dalai Lama's speech. He always said, Be kind to others and you will be happy. I'm very lucky to have a school like TCB. Long life His Holiness the 14th Dalai Lama. Thank you.
Thus, my name is Tenzin Namgi. I'm from TCB Suja. I read class 7. Today I'm going to share on the details about Adil in Suja. To understand the principle of his Holiness and put it into practice, we got a small program in our school known as Readers of Dalai Lama, Adil, that was started some years back. I am a member of Adil and felt very happy to be a part of it. This program benefited us in lot of ways. Me as a student learned many things. I get to read Principle of His Holiness and was able to attend multiple discussions during the Sundays in our deal room. The room is filled with positive energy. There are pictures of Dalai Lama and with His Holiness quotes in it. In between discussions, students get the chance to talk and share their views on the particular topic. I'm really fortunate to study in this School. It enabled us a lot of opportunities and learnings. Today is His Holiness the Dalai Lama 87th birthday. It's a very special occasion, the day when His Holiness was born. Be compassionate. That's the best thing we can offer. Thank you.
Thank you so much for sharing your thoughts and experience in RDL.

ལེ་ཚན་འདིར་འཛུལ་ཞུགས་གནང་མཁན་སློབ་གྲྭའི་ལྟ་གྲུབ་སློབ་དཔོན་དགེ་བཤེས་ཨ་བསྟན་ལགས་དང་རྒན་ངག་དབང་བདེ་ལེགས་ལགས་གཉིས་གཙོས་པའི་སློབ་ཕྲུག་ཕོ་མོ་ཡོངས་དང། དགེ་ལས་ཕོ་མོ་ཡོངས་ལ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ངོས་ནས་ཚང་མར་ལེགས་སོ་ལེགས་སོ་འཚམས་འདྲི་གནང་པ་ལེགས་སོ་སེམས་ཚོར་གྱི་ངང་རང་ཉིད་ཀྱི་མཆོད་པ་དང་ཆོས་སེམས་བརྟན་པའི་བཀའ་མོལ་གནང་པ་ལེགས་སོ་ལེ་ཚན་འདིར། བཀའ་སློབ་སྙིང་གི་ནོར་བུ་དང་རང་རྩོམ་ཚིགས་བཅད་ཀློག་པ་ལེགས་སོ། ལེགས་སོ། ལེ་ཚན་ལེགས་པར་གྲུབ་པ་ལ་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་སྐུའི་འཁྲུངས་སྐར་ཆེད་དུ་དམིགས་པའི་ལེ་ཚན་གསན་པ་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ་གཟའ་མཇུག་སོ་སོར་རྒྱང་སྲིང་ཞུ་དང་ཞུ་བཞིན་ཡོད། ལེ་ཚན་འདི་གར་མཚམས་འཇོག་ཞུ་ཡས་ཡིན་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས་རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་སྐུ་གཟུགས་ལ་ཐུགས་ཅག་གནང་གོ།